གལ་ཏེ་ཀུན་དཀྲིས་ཆེན་པོར་འགྱུར་བ་ལ། ག་ཏི་ཀུན་དཀྲི་ཆེན་པོར་འགྱུར་བ། དགག་པའི་སྒོ་ནས་ངོ་ཚ་ཁྲེལ་ཡོད་མ་སྐྱེས་པ་དང་ཉེས་དམིགས་སུ་མི་ལྟ་བ་གཉིས། དགག་ཕྱོགས་ནས་ངོ་ཚ་ཁྲེལ་ཡོད་མ་སྐྱེས་པ་དང་ཉེས་དམིགས་སུ་མི་ལྟ་བ་གཉིས། སྒྲུབ་པའི་ཕྱོགས་ནས་ཕྱི་མ་ལ་སྤྱོད་འདོད་དང་མགུ་ཞིང་དགའ་བ་གཉིས་ཚང་བ་དགོས་ན། མེད་པ་གཉིས་གང་ནས་བཟུང་སྟེ་གང་གི་བར་དུ་མེད་པ་དང་ཡོད་པ་གཉིས་ཀྱང་གང་ནས་བཟུང་སྟེ་གང་གི་བར་དུ་ཡོད་པ་དགོས་ཤེ་ན། ད་འདི་ལ་མེད་པ་གཉིས་ནི་ངོ་ཚ་མེད་པ་གཉིས་པོ་གི་ནི་ཡིན་པ་འང་གང་དགག་ཕྱོགས་ནས། ངོ་ཚ་དང་ཁྲེལ་མེད་པ་དང་ངོ་ཚ་ཁྲེལ་ཡོད་མ་སྐྱེས་པ་དང་ཉེས་དམིགས་སུ་མི་ལྟ་བ་གཉིས་པོ་ནི་འདི་ལ་མེད་པ་གཉིས་ནི་ཀུན་སློང་བྱུང་བ་ནས་བརྩམས་ཏེ། དངོས་གཞི་རྫོགས་པའི་དེ་མ་ཐག་ཡན་དེ་མ་ཐག་ཡན་ཆད་དུ་མེད་པ་རྒྱུན་ཆགས་པ་དགོས་ཀྱི། བར་དེ་དག་ཏུ་ངོ་ཚ་ཤེས་པའམ་ཁྲེལ་ཡོད་པའམ་ཉེས་དམིགས་སུ་ལྟ་བ་གང་རུང་ཞིག་བྱུང་ན་ཀུན་དཀྲིས་ཆེན་པོའི་ཡན་ལག་མི་ཚང་ངོ། དེ་བཞིན་དུ་ཡོད་པ་གཉིས་ཀྱང་དུས་དེ་དག་གང་རུང་དུ་བྱུང་ནས་དངོས་གཞི་རྫོགས་པའི་དེ་མ་ཐག་ཡན་ཆད་དུ་ས་ཡི་དེ་དག་ལས་མ་ལོག་པ་དགོས་ཀྱི། རིགས་འདྲ་བར་མ་བར་མ་ཆད་དུ་དགོས་ན་བར་མ་ཆད་དུ་དགོས་ན

འཇོག་པའི་རང་ལུགས་དང། དཀོན་མཆོག་སྤྲིན་ལས་དུག་གསུམ་ལ་ཆེ་འབྲིང་ཆུང་གསུམ་དུ་གསུངས་པ་ལྟར་སྦྱོར་བའི་ལུགས་གཞན་ལུགས་གཉིས་བཤད་ཀྱང་སྔ་མ་གཞུང་ལས་ཡེ་མི་གསལ་ཞིང་ཕྱི་མ་ཡང་འདི་དང། ཕྱི་མ་ཡང་འདི་དང་མི་མཐུན་པར་སྣང་ངོ། ས་དེ་ཚོ་གཉིས་ཆར་འགྲིག་གི་མི་འདུག་གསུངས་ཡོད། འདི་དང་མི་མཐུན་པར་སྣང། སྡོམ་པ་ཉི་ཤུ་པའི་འགྲེལ་པ་གསར་མ་ལས་སྔར་གྱི་ཡན་ལག་བཞིའི་སྟེང་དུ་གཞན་གྱིས་གསོལ་བ་བཏབ་པས་མི་ལྡོག་པ་བསྣན་པའི་ལྔ་ཚང་ན་ཀུན་དཀྲིས་ཆེན་པོ་དང་གསོལ་བ་བཏབ་པས་ལྡོག་ན་འབྲིང་དང། གསོལ་བ་བཏབ་པ་ལ་མི་ལྟོས་པར་རང་སྟོབས་ཀྱིས་མྱུར་བར་ལྡོག་ན་ཆུང་ངུ་འདུག་ན་ཆུང་ངུ་བཤད་མོད། ཐད་མཉམ་པ་མིན། འོ་དེ་འདྲ་བཤད་གི་དེ་དེ་ཐད་མཉམ་པ་མིན་འདུག་སོང་རྗེས་རམ་ཅིག་དེ་ཐད་ཐད་མཉམ་པ་མི་སྣང་སྟེ། འགྲེལ་བྱེད་རེད་ཡན་ལག་ནི་ཡིན་བྱས་ན་ཡན་ལག་ནི་ཡིན་བྱས་ན། ཡན་ལག་གི་མཚམས། གཟུང་ས་མེད་པར་མཚམས་པའང་མཚམས་གཟུང་ས་མེད་པར་འགྱུར་བའི་ཕྱིར་རོ། སོ་ད་རེ་རེ་གི་ཡན་ལག་རེ་རེ་མི་འདྲ་རེ་ཟེར་གྱི་བསྡད་ན། དེ་འགྲིག་གི་མིན་པས་ཟེར་དོན་ཡན་ལག་གི་མཚམས་གཟུང་ས་མེད་པར་འགྱུར་ན་གང་ཡིན་ཞེ་ན་འདིར་སློབ་དཔོན། སློབ་དཔོན་གྱིས་ཀུན་དཀྲིས་གསུམ་གྱི་རྣམ་དབྱེ་མཛད་ཀྱི་གསུམ་ཀའི་ལྟུང་བ་ངོས་ཀྱང་ལྟུང་བ་ངོས་ཀྱང་གསུམ་ཀའི་ལྟུང་བ་ངོས་ཀྱང་ལྟུང་བ་ངོས་ཀྱང་བ་ངོས་ཀྱང་བཟུང་དགོས་ཏེ། མ་ཟིན་ན་གསུམ་དང་གཅིག་ལ་བཤགས་དགོས་པའི་ཁྱད་པར་མི་ཤེས་པའི་ཕྱིར་དང་སྐབས་གཞན་དུ་ཡང

ཉེས་དམིགས་སུ་ལྟ་བ་མེད་ན་དེ་གཉིས་མི་སྐྱེ་བས་ངོ་ཚ། ཉེས་དམིགས་སུ་ལྟ་བ་ལ་ངོ་ཚ་ཁྲེལ་ཡོད་དང་ལྡན་པས་མ་ཁྱབ་ཀྱི། ཉེས་དམིགས་སུ་ལྟ་བ་དེ་མེད་ན་དེ་གཉིས་མི་སྐྱེ་བས་ངོ་ཚ་ཁྲེལ་མེད། ངོ་ཚ་ཁྲེལ་ཡོད་མི་སྐྱེ་བས་ཁྱབ། ཁྱབ་བོ། དེས་ན། ཀུན་དཀྲིས་ཆེན་པོའི་ཡན་ལག་མ་ཚང་བའི་ཚེ། ཀུན་དཀྲིས་ཆེན་པོའི་ཡན་ལག་མ་ཚང་བའི་ཚེ། ཉེས་དམིགས་སུ་ལྟ་བ་འདུག་ན། ལྷག་མ་ཐམས་ཅད་ཚང་ཡང། ཉེས་དམིགས་སུ་ལྟ་བ་འདུག་ན་ལྷག་མ་ཐམས་ཅད། ཚང་ཡང་ཆུང་དུ་ཤེས་པར་བྱ་ལ། ཉེས་དམིགས་སུ་ལྟ་བ་མི་འདུག་ན་འབྲིང་དུ་ཤེས་པར་བྱའོ། ད་ལྟ་ཆུང་འབྲིང་གི་ཁྱད་པར་ཧ་གོ་ས་དེ་ན་གག་ཆེར་དང། དེ་ན། ཉེས་དམིགས་སུ་ལྟ་བ་གཅིག་པུ་ཡིན་ན། ཉེས་དམིགས་སུ་ལྟ་བ་གཅིག་པུ་ཡིན་ན། འབྲིང་ཆེ། ཀུན་དཀྲིས་འབྲིང་འབྲིང་ཆེ། ཀུན་དཀྲིས་འབྲིང་ཆེ། ད་ག་རེ་ཟེར་ན་བཞི་ཀ་ཚང་ན་ཀུན་དཀྲིས་ཆེན་པོ། ཆེན་པོ་བ། ཉེས་དམིགས་སུ་ལྟ་བ་གཅིག་པུ་ཡིན་ན་འབྲིང།
འབྲིང།
ད་ཁོ་རང་ཉེས་དམིགས་སུ་ལྟ་བ་ཡི་མ་ཡིན་པས།

བྱང་སེམས་ཀྱི་བྱང་སེམས་ཀྱི་ཕམ་པའི་ཆོས་ལན་གཅིག་ཙམ་ཀུན་ཏུ་སྤྱད་པས་ནི་བྱང་སེམས་ཀྱི་སྡོམ་པ་བླངས་པ་མི་གཏོང་ངོ། བྱང་སེམས་ཀྱི་ཕམ་པའི་བྱང་སེམས་ཀྱི་ཕམ་པའི་ཆོས་ལན་ཅིག་ཀུན་ཏུ་སྤྱད་པས་ནི་བྱང་སེམས་ཀྱི་སྡོམ་པ་བླངས་པ་དེ་མི་གཏོང་ངོ། དེའི་དོན་ནི། ཕམ་པ་སྤྱད་པའི་དགེ་སློང་གིས། ཕམ་པ་སྤྱད་པའི་དགེ་སློང་གིས་སོ་ཐར་གྱི་སྡོམ་པ་བཏང་བ་བཞིན་དུ། ཞེས་བཏང་བ་བཞིན་དུ་ཞེས་སྔ་མ་དེའི། བཏང་བ་བཞིན་དུ་ཞེས་སྔ་མ་དེ་ནོད་དུ་སྔ་མ་དེ་ནོད་དུ་ནོད་དུ་གསུངས་པས་སོ་ཐར་བཏང་བ་དང་འདྲ་བར་མི་གཏོང་ཞེས་པའི་དོན་ཏེ། བྱང་སེམས་ཀྱི་སྡོམ་པར་སོ་ཐར་བཏང་བ་དང་འདྲ་བར་མི་གཏོང་ཞེས་པའི་དོན་ཏེ། སོ་ཐར་ཕམ་པ་བྱུང་ནས་བཏང་ན། སླར་བླངས་པས་སོ་ཐར་ཕམ་པ་བྱུང་ནས། སླར་བླངས་པས་སྔོན་བཞིན་མི་སྐྱེ་བར་མི་སྐྱེ་བར་ལྟུང་བ་དང། སྔོན་བཞིན་མི་སྐྱེ་བར་མི་སྐྱེ་བར་གཏོང་བ་དང་མི་འདྲ་ཞེས་བྱ་ཡི། ཕམ་པ་ལན་གཅིག་གིས་མི་ཆོག་པར་ལན